དེ་ནི། ཞེས་ལྟར་འདོད་པ་ཚོལ། དེ་ནི་ཕུང་པོ་གི་མིང་བཏགས་ཞེས་པ་དང་ཁམས་དང་མིང་སྐྱེ་མཆེད་ཀྱི་མིང་བཏགས་ཞེས་པ་མང་པོའོ། དེ་ནི། ད་མདོ་ལ་གསུང་ཚུལ་ཅན་ལ་མང་པོ་ཅིག་ཡོད་རེད་བ། དེ་མང་པོ་ཅིག་ཡོད་རེད་དེ། ཨ་ནི། དེ་ཚོ་སྒང་ག་ཅིག། དེ་ནི། ད། ཕུང་པོ་ལྔ་སྐྱེ་མཆེད་བཅུ་གཉིས། ཨ་ནི། ཁམས་བཅོ་བརྒྱད་ཀྱི་མ་ནང་མ་འདུས་པ་ཡོད་མ་རེད། ནི་ཁོ་རང་ངོ་བོ་འགྲུབ་པ་དེ་དཔྱད་པ་བྱས་ནས་གར་དང་འདུ་དགོས་པའི་རྟགས་ནི། ཨ་ནི། དེ་ཚོ་བསྡུ། བསྡུ་ཞེས་པ་ཡི་བྱེད་པོ་རེད། མིང་གི་བཏགས་ཚུལ་གཅིག་ཡིན་ན་ཨ་ནི། ཕུང་པོ་གི་མིང་བཏགས་ཤེས་པ་མང་པོ་ཡོད་དགོས། སྐྱེ་མཆེད་ཀྱི་མིང་བཏགས་ཤེས་པ་དེ་ནི་ད་མང་པོ་ཡོང་གི་ཡོད་རེད། དེ་ག་ནང་བཞིན་ཁམས་ཀྱི་མིང་བཏགས་ཤེས་པ་དེ་ནི་མདོ་ལས་མང་པོ་ཡོང་གི་ཡོད་རེད། དེ་ཚོ་སྒང་ག་དེ་ཚོ། འདུས་འདུས་ག་ལ་དེ་ནང་ལ་མ་འདུས་པ་ཡོད་མ་རེད་ཟེར་གྱི་ཡོད་པ་རེད། རང་གི་ངོ་བོ་ཉིད་ཀྱིས་ཏེ་གཞན་གྱི་དངོས་དང་མི་ལྡན་ཕྱིར། ཨ་དེ་ཕྱིར་དེ་ཚོ་ཕུང་པོ་དང་སྐྱེ་མཆེད་ཁམས་ལ་སོགས་འདུས་ཡ་དེ། ངོ་བོ་ཡིན་པས་དེ་ཞེས་བསྡུས་པ་རེད་མ་གཏོགས། ཨ་ནི། གར་སོང་རེད། བསྡུས་ཚུལ་གཞན་དག་གོ་མ་རེད།